དེའི་དུས་ཚོད་དེ་ཁྱོད་ཚོ་ཨ་ས་ཀི་བ་ནི་བོད་པ་གི་ལས་རིམ་ནས་གསན་ཞུ་གི་ཡིན་པ་རེད། མི་མང་རྣམ་པ་ཚོ།

ཡི་གེ། ཀ། ཀལ། ཡིན་གྱི། ས་ཆ་འདི་བལ་ཡུལ་རེད། མི་གེ། འདི་ལས་རིམ་ལ་ཐུགས་རྗེ་ཆེ་ཞུ་གི་ཡིན་ནོ།

ལ། རེ་ཌི་འོ་ནས་མི་མང་ཚང་མའི་གི་བར་ལ་གསན་ཞུ་གི་ཡོད། མི་མང་ལྷན་རྒྱས་རྣམ་པ་ཚོ་ལ་ང་ཡི་ཨ་ས་ཡེ་ཟེར་མཁན་གྱི་ཡབ་ཡེ་ཤུ་ཀྱི་ལས་ནས་བཀྲ་ཤིས་བདེ་ལེགས་ཅིག་ཞུ་གི་ཡིན་ནོ་ཞེས་དེ་རིང་གི་འདི་ལས་རིམ་དེ་ཚང་མ་རེ་ཌི་འོ་ཉན་མཁན་གྱི་མི་མང་གི་རེད་དེ་རིང་འདི་རེ་ཌི་འོ་ཉན་མཁན་གྱི་ཨ་ས་ཀི་བ་ནི་མི་མང་ཚང་མའི་གི་བར་དུ་དུས་ཚོད་འདི་ལ་སླེབས་དགོས་པ་རེད་ཁྱོད་ཚོ་མི་མང་ཚང་མ་གསན་ཞུ་རོགས་གནང། དེ་རིང་གི་ཁྱོད་ཀྱི་གསུང་རབ་ནི་ཁྱོད་ཚོ་མི་མང་ཚང་མའི་གི་དོན་ལ་ཕུལ་བའི་སྐབས་ལས་ང་གི་ཡང།

འགྲོ་སྟངས་ཚང་མ་གནང་བསྡད་ཡོད་པ་རེད། ཁྱེད་ཚོ་མི་མང་ཚང་མ་གསན་ཞུ་རོགས་གནང། ཉིན་ཞིག་ཁྱེད་རང་ཚོ་མི་མང་ཚང་མ་འདི་ཕེབས་གནང་སེམས་འདི་ལ་ཐུགས་རྗེ་ཆེ་ཞེས་ཞུ་གི་ཡིན་ནོ་ཞེས། ད་དེ་རིང་གི་ལས་རིམ་འདི་གའི་མི་ཚང་མའི་གི་བར་ལ་ཕུལ་བའི་གི་གདོང་ནས་ཡང་ང་མི་མང་ཚང་མ་ལ། ཡབ་ཡེ་ཤུ་གི་དོན་ནས་ང་དཀོན་མཆོག་ལ་འོ་དེ་སྨོན་ལམ་ཅིག་ཞུ་གི་ཡིན་ནོ་ཞེས་ཡབ་དཀོན་མཆོག་གསུམ་ལ་ཕྱག་འཚལ་ལོ་དཀོན་མཆོག་གིས་གནང་མཁན་གྱི་འགྲོ་སྟངས་ཀྱི་ཐོག་ལ་འགྲོ་བའི་སྐབས་ལ་ཁྱེད་ཀྱིས་ང་ལ་རོགས་རམ་གནང་རོགས་གནང་ཅེས་མི་མང་ཚང་མ་ལ་རོགས་རམ་གནང་རོགས་གནང་ཅེས་འདི་ཉན་མཁན་གྱི། ལས་རིམ་ཉན་མཁན་གྱི་མི་མང་ཚང་མ་ལ་ཁྱེད་ཀྱིས་རོགས་རམ་གནང་རོགས་གནང་ཅེས་ཨ་མིན། ད་དེ་རིང་གི་ལས་རིམ་འདི་གང་ཡོད་ཟེར་ན་མི་མང་ལྷན་རྒྱས་རྣམ་པ་ཚོ། དེ་རིང་གི་འདི་འགྲོ་སྟངས་འདི་གང་ཡོད་ཟེར་ན། སྡིག་པ་ནི་ག་རེ་ཡིན་པ་ཤེས་པ། སྡིག་པ་ག་ནས་ཡིན་པ་ཤེས་པ། འོ་སྡིག་པ་ཟེར་མཁན་དེ་ག་རེ་རེད། འོ་དེ་གའི་ཐོག་ལ་འོ་རང་གིས་ཨ་སྡིག་པ་བྱས་ན་ག་འདྲ་འོང་གི་སྡིག་པ་ཟེར་མཁན་དེ་ག་རེ་རེད། འོ་དེ་གའི་ཐོག་ལ་དེ་རིང་གི་ང་ཁྱོད་ཚོ་མི་མང་ཚང་མ་ག་ཐོག་ལ་དེ་ཕུལ་གི་ཡོད་ནོ་ཞེས་གསན་ཞུ་རོགས་གནང། ད་ཡབ་ཡེ་ཤུ་གིས་བཱའི་བལ་ནང་ལ་ཅི་ཞུས་བསྡད་ཡོད་ཟེར་ན་དེ་ཡི་སྐྱབས་དེ་གཉིས་ཀྱིས་མི་ཤེས་ནས་མར།

དུམ་ར་ཡི་ཤིང་གི་ནང་དུ་ཡིབ་པར་གྱུར། དེར་བླ་ན་མེད་པའི་དཀོན་མཆོག་གིས་ཨ་དམ་ལ་བོས་ནས། ཁྱོད་ག་ན་ཡོད་ཅེས་གསུངས། ཁོས་ཞུས་པས། ཁོས་ཞུས་སོང། ངས་ཁྱོད་ཀྱི་གསུང་སྐད། དུམ་ར་ཡི་ནང་གོ་བ་དང། དམར་ཧྲང་ཡིན་པའི་གི་འཇིགས་ནས། འཇིགས་ནས་ཡིབས་པ་ཡིན། ཁོང་གིས་གསུངས་པའོ། དཀོན་མཆོག་གིས་གསུང་གནང་བ་ཡོད་དོ། ཁྱོད་ལ་སུས་དམར་ཧྲང་ཡོད་པར་བསྟན། ཁྱོད་ལ་མ་ཟེར་པའི་གི་ཤིང་ཐོག་ཟས་སམ། ཨ་དམ་གྱིས་ཞུས་པ། ཁྱོད་ཀྱིས་ང་ལ་གྲོགས་སུ་བུད་མེད་གནང། གནང། སྟེ། མོས་ང་ལ་ཤིང་ཐོག་སྟེར་ནས་བཟས་པ་ཡིན་བླ་ན་མེད་པའི་དཀོན་མཆོག་གིས་བུད་མེད་བུད་མེད་ལ་གང་གི་ཆེད་དུ་ལས་ཀ་འདི་བྱས་པ་ཡིན། སྦྲུལ་གྱིས་བསླུས་ནས་བཟས་པ་ཡིན་དེ་ནས་བླ་ན་མེད་པའི་དཀོན་མཆོག་གིས་སྦྲུལ། སྦྲུལ་ལ། ཁྱོད་ཀྱིས་ལས་འདི་བྱས་པའི་གི་སེམས་ཅན། ཚང་མའི་གི། དཀྱིལ་ནས་ཁྱོད། ལུས་ཡིན། གྲོད་པས་གི་འགྲུལ་ཞིང་ནམ་འཚོ་བའི་གི་བར་ཐལ་བ་ཟ་བར་གྱུར་ཅིག། ཁྱོད་བུད་མེད་བར་སྣང་དང་ན་ཚ་ཡོང་བ་དང་ཁྱོད་ཀྱི་གི་རྒྱུད་དེ་ཡི་གི་རྒྱུད་ཀྱི་བར་ན་འཁོན་པར་ཞུགས་གསུངས་པ་རེད། ཁྱོད་ཀྱི་གི་མགོ་བོ་ལེར་གྱི་རེད། ཁྱོད་ཀྱིས་གི་ཁོ་ཡི་རྟིང་རྟིང་པ་ལ་སོ་བརྒྱབ་པའི་གི་བཀའ་གནང་ཡོང་སྡིག་པ་བྱེད་པའི་གི་རྐྱེན་གྱིས། ཁོང་གིས་གསུངས་པ། བུད་མེད་ལ་ཁོང་སྡུག་བསྔལ་མང་པོ་ཡོང་བ་དང། མ་ཟད། ཕྲུ་གུ་སྐྱེས་པའི་གི་སྐབས་ལ་ཡང་སྐྱེ་ཟུག་མང་པོ་ཡོང། དགོས་པ་དང་ཁྱོད་རང་གི་དབང་ཆ་ནི་ཁྱོ་ག་ཡིས་འཆིང་གི་རེད། ལྷན་རྒྱས་རྣམ་པ་ཚོ། ཁྱོད་ཀྱི་སྐྱེས་དམན་གྱི་ཁ་ལ་ཉན་ནས་ངས་ཤིང་འབྲས་མ་ཟ་ལབ་ཀྱང་ཟས་པས། ཁྱོད་སྨོད་པར་བྱས། སྡུག་བསྔལ་གྱི་ནང་བཞིན་ཡོང་བའི་གི་བར་དུ། ཟོས་ཤིང་ཚེར་མ་ང་ཟེར་ཁྱོད་ཀྱི་ཕྱིར་སྐྱེ་བའི་གི་གཞི་ལས་སྔོ་ཚོད་ཟོས། ཁྱོད་ས་རུ་ཕྱིར་མ་ལོག་བར་དུ་སྟོན་པ། ཐལ་བ་ར་བྱོས་ཤིང་ཁྱོད་ས་ནས་ཐོན་ཏེ་ཐལ་བ

པར་ཤོད་པས་མ་ཡུམ་ཅིག་སྡིག་པ་བྱས་པའི་གི་འབྲས་བུ་ནི་མི་ནི་ས་ནས་ཡོད་པའི་གི་ས་ལ་བས་བླ་ན་མེད་པའི་དཀོན་མཆོག་གསུམ་ལ་ཕྱག་འཚལ་ལོ་ཞུ་གི་ཡིན་ནོ། དེ་རིང་གི་ལས་རིམ་ནས་ང་ཡི་སྡིག་པའི་གི་དོན་ལ་རེ་ཌི་ཡོ་གི། ནང་ནས་མི་མང་ཚང་མ་ལ་སྡིག་པའི་གི་དོན་ལ་དཀོན་མཆོག་གི་དོན་ལ་ཕུལ་བ་རེད། ལྷན་རྒྱས་རྣམ་རྣམ་པ་ཚོ་དེ་རིང་གི་འདི་ལས་རིམ་གྱི་གི་དོན་ལ་ཕེབས་གནང་ནས་འདི་ལ་ཐུགས་རྗེ་ཆེ་ཞུ་གི་ཡིན་ནོ། ཐུགས་རྗེ་ཆེ། མི་མང་རྣམ་པ་ཚོ། སྡིག་པ་འདི་ནི་རང་གི་དོན་ལ་དོན་མི་འགྲུབ། ལས་རེད། ལས་རེད། འདི་གསུང་ནི་སྡིག་པ་སྤངས་ནས་ཡབ་ཡེ་ཤུ་གི་ཆོས་ཀྱི་དོན་ལ་ཕེབས་གནང་ན་འདི་མིན་ཚེ་ཡག་པོ་གང་ཡོང་བ་མ་རེད། སྡིག་པ། ཡེ་ཤུ་ཀྱི། ཆོས་ནི། ཆོས། ཚེ་འདི་དང་ང་ཚེ་ཧ་ལག་ཚང་མ་ལ་ཕན་ཐོགས་ཀྱི་རེད། མི་མང་ལྷན་རྒྱས་རྣམ་པ་ཚོ། ཁྱེད་ཚོ་མི་མང་རྣམ་པ་ཚོ། རེ་ཌི་ཡོ་ཉན་མཁན་ངའི་མི་མང་འདི་ནི་དུས་ཚོད་འདི་གཏམ་དང་ཡབ་ཡེ་ཤུ་གི་ཆོས་ཀྱི་གསུང་རབ་ཚང་མ་མེད་དེ་དུས་ཚོད་འདི་འདི་རྫོགས་སོང། དེ་རིང་གི་ལས་རིམ་ལ་ཕེབས་གནང་ནས་འདི་ལ་ཐུགས་རྗེ་ཆེ་ཞུ་གི་ཡིན་ནོ། སང་ཉིན་ཡང་འདི་ཡི་དུས་ཚོད་ལ་འོ་རང་ཚང་མ་ཡང་ཨ་ས་གི་སན་དེས་འདི་ཁྱེར་ནས་ང་མི་མང་ཚང་མའི་གི་བར་ལ་དུས་ཚོད་འདི་ལ་ཡོང་གི་རེད་ཐུགས་རྗེ་ཆེ་ཨ་ས་གི་བ་ནི་རེ་ཌི་ཡོ་ནས་མི་མང་ཚང་མ་ལ་གུང་སངས་ཞུ་གི་ཡིན་ནོ་ཨ་མེན།

ཐེངས་གཉིས་པའི་གི་འཛམ་བུའི་གླིང་ལ་དེ་རེས་ཆུང་ཆུར་ཕེབས་ཀྱི་ཡོད་པ་རེད་ཐེངས་གཉིས་པའི་གི་དུས་ལ་དཀོན་མཆོག་ཡང་དེ་འཛམ་བུའི་གླིང་ལ་ཕེབས་གནང་གི་ཡོད་པ་རེད་དུས་ཚོད་འདི་ནི་ད་སླེབས་མཁན་གི་སྐབས་རེད་མི་མང་ལྷན་རྒྱས་རྣམ་པ་ཚོ་འོ་ཡ་རང་གྲ་སྒྲིག་བྱས་ཏེ་དཀོན་མཆོག་ལ་སྨོན་ལམ་བརྒྱབ་ནས་བཞུགས་ན་དེ་མིན་ཚེ་ཡག་པོ་གང་ཡང་ཡོང་བ་མ་རེད་ཅེས་ལྷན་རྒྱས་རྣམ་པ་ཚོ་ད་དེ་རིང་དཀོན་མཆོག་གིས་ཅི་གསུངས་ཏེ་ཡོད་པ་རེད་ཅེས་ང་ཐེངས་གཉིས་པའི་གི་བར་ལ་དེ་འཛམ་བུའི་གླིང་ལ་ཡང་དག་ཡོང་གི་རེད། འདི་ཡོང་བའི་སྐབས་ལ། ཚེ་འདི་ལ་ང་ལ། ངའི་བཀའ་དང་ངའི་གི་ལས་རིམ་དང་ངའི་གི་ཚུལ་ཁྲིམས་སྤྱི་ཚང་གོ་འཁུར་མཁན་གི་མི་གི་ནང་ལ་ང་ཡོང་ཡ་རེད། ཁོང་ཚོ་ཡ་ལ་ང་རོགས་རམ་གནང་གི་རེད་གསུངས་ཏེ་ཡོད། འོ་འདི་གསུངས་ནས་ད་དཀོན་མཆོག་གི་ཐེངས་གཉིས་པའི་གི་འགྲོ་སྟངས་གི་ཐོག་ལ་འོ་རང་གྲ་སྒྲིག་བྱེད་དགོ་གི་རེད། དཀོན་མཆོག་གི་གསུང་རབ་མ་བྱས་པའི་གི་བར་ལ་འཛམ་བུ་གླིང་གི།

གི་འདི་གསུང་མཁན་གྱི་ཐོག་ལ། མི་མང་ལྷན་རྒྱས་རྣམས་ཚོ་གསན་བཞེས་རོགས་གནང་ཅིག། ཡེ་ཤུ་གི་གསུངས་ཏེ་ཡོད་པ་ང་ཚུར་རུ་ཡོང་གི་ཡིན་ནོ་ཅེས་དེ་ནས་ངས་ཁྱེད་རང་ང། ཉེ་སར་ཁྲིད་ནས་འགྲོ་གི་ཡིན་ནོ་ཅེས་ཨོ་དཀོན་མཆོག་གསུང་དེའང་འདུག་ང་ཐེངས་གཉིས་པའི་གི་དོན་ལ་ང་འདི་འཛམ་བུ་གླིང་ལ་ཐེངས་གཉིས་པའི་གི་དོན་ལ་འོང་གི་ཡོད་དོ་ཅེས་དེ་ནས་ངས་ཁྱེད་རང། དེ་ཁྲིད་ནས་ང་ཡང། ཨ། དཀོན་མཆོག་གི་ཞིང་ཁམས་ལ་འགྲོ་གི་ཡིན་ནོ་ཅེས་གསུངས་ཏེ་ཡོད་པ་རེད་ཡེ་ཤུ་རང་གིས།

འདི་ནི་དཀོན་མཆོག་གི་ཕོ་ཉའི་དཔོན་པོ་འདི་ཡི་གསུང་དང་དཀོན་མཆོག་འདི་དུང་ནས་ཡོང་གི་རེད་དེ་ནས་མི་ཤི་ཚར་བ་དེ་ཚོ་ཡེ་ཤུ་ལ་དད་པ་བྱས་མཁན་ཚོ་སྔོན་ལ་ཡར་ལངས་གི་རེད་དེ་ཡི་རྗེས་ལ་མི་གསོན་པོ་ཡོང་པ་དང།

མཉམ་དུ་སྡོད་ཡོང་གི་རེད་གང་ཡིན་ཟེར་ན་གཙོ་བོ་ཉི་མ་ག་རེ་ལ་ཕེབས་ཀྱི་ཡོད་མེད། མེད་ཁྱེད་རང་ཚོ་ཧ་གོ་གིན་ཡོད་མ་རེད། དཔེར་ན། ཁ། ཁང་བདག་ཞིག། རྐུ་མ། རྐུན་མ་ག་དུས་ཡོང་གི་ཡོད་མེད་ཧ་གོ་གིན་ཡོད་པ་མ་རེད། ཞེས་རེད་གྲ་སྒྲིག་བྱས་ནས་བཀོད།

བྱས་སོང། དེ་རིང་གི་འདི་ལས་རིམ་ལ་ཕེབས་གནང་ཟིན་འདི་ལ་ལྷན་རྒྱས་ལྷན་རྒྱས་རྣམ་པ་ཚོ་ལ་ཐུགས་རྗེ་ཆེ་ཞུ་གི་ཡིན་ནོ།